ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་ནད་དུག་སྔོན་འགོག་དམ་དྲག་ཇེ་ལྷོད་དུ་བཏང་བར་གོམ་པ་དང་པོའི་བརྒྱུད། སྤྱི་པའི་ས་ཆ་འགའ་ཤས་དང། ཟ་ཁང། ཚིག་ཇ་ཁང། ཚོང་ཁང། དཔེ་མཛོད་ཁང། སྤྱི་ཚོགས་འཕེལ་རྒྱས་ལྟེ་གནས་ཁང། རྩེད་ཐང་སོགས་སྒོ་ཕྱེ་རྒྱུ་དང་མི་བཅུ་ཙམ་འདུ་འཛོམས་བྱེད་ཆོག་པ་ཡིན་འདུག་དེ་བཞིན་ཁྱིམ་ཚང་གཅིག་གི་ནང་མི་ལྔ་ལྷན་འཛོམས་ཆོག་པ་དང་རང་ཉིད་ཀྱི་ས་ཁུལ་དང་ས་མཐའ་ཁུལ་ལ་འགྲུལ་བཞུད་ཆོག་པ་ཡིན་འདུག། འོན་ཀྱང་ལས་མི་སྤྱི་ཡོངས་ལ་མུ་མཐུད་ཁྱིམ་དུ་བཞུགས་ནས་ལས་ཀ་གནང་བར་སྐུལ་མ་བཏང་ཡོད་འདུག་སྲིད་བློན་མོ་རི་སན་མཆོག་གིས་ཨོ་སི་ཀྲི་ལི་ཡའི་ནང་རིམ་བཞིན་ཏོག་དབྱིབས་ནད་མེད་པ་ཡོང་ཕྱིར་དམ་དྲག་ལྷོད་དུ་བཏང་ཕྱིར་གོམ་པ་རིམ་པ་གསུམ་གཏན་འབེབས་གནང་ཡོད་ཅེས་ཁོང་གིས་གསུངས་དོན།

སྲིད་བློན་མོ་རི་སན་མཆོག་གིས་ད་ལྟའི་ཡོད་བཞིན་པའི་དམ་བསྒྲགས་ལྷོད་དུ་བཏང་བའི་གྲོས་འཆར་དེའི་བརྒྱུད། འབྱུང་འགྱུར་ཟླ་བ་འགའ་ཤས་ནང་ལས་ཀ་འབུམ་བརྒྱད་དང་ཕྱེད་ཀ་ཙམ་སླར་གསོ་ཡོང་བའི་རེ་བ་ཡོད་ཅེས་གསུངས་ཡོད། དེ་ཡང་དམ་བསྒྲགས་ལྷོད་ཡངས་རིམ་པ་གཉིས་པའི་བརྒྱུད་མི་ཉི་ཤུ་ཙམ་འདུ་འཛོམས་ཆོག་པ་དང་ལུས་སྦྱོང་ཁང་དང། མཛེས་བཟོ་ཁང། གློག་བརྙན་བལྟ་ས། སྤྲོ་སྐྱིད་རྩེད་ཐང། འགྲེམས་སྟོན་ཁང་སོགས་སྒོ་ཕྱེ་འཆར་ཡོད་འདུག། སྲིད་བློན་མོ་རི་སན་མཆོག་གིས་སྤྱི་ཟླ་བདུན་པའི་བར་དམ་དྲག་ལྷོད་ཡངས་རིམ་པ་གསུམ་པ་ལག་བསྟར་གནང་ཐུབ་པའི་རེ་བ་གནང་བཞིན་ཡོད་ཀྱང་དེ་ངོ་མ་མངའ་སྡེ་སོ་སོའི་གཞུང་ལ་རག་ལུས་པ་ཡིན་འདུག Victoria མངའ་སྡེའི་སྤྱི་ཁྱབ་བློན་ཆེན Daniel Andrews མཆོག་གིས་དབུས་གཞུང་གི་གྲོས་འཆར་མོས་མཐུན་ཡོད་ཀྱང Victoria མངའ་སྡེའི་ནང་མུ་མཐུད་དམ་དྲག་ལྷོད་ཡངས་མེད་ཚུལ་སྐོར་འགྲེལ་བརྗོད་གནང་དོན།
རྒྱལ་ཁབ་གཞན་མང་པོ་ཞིག་དང་བསྡུར་ན་ང་ཚོའི་གནས་སྟངས་ཧ་ཅང་ཡག་པོ་ཆགས་ཡོད། ངས་སྲིད་བློན་མཆོག་གི་དམ་དྲག་ལྷོད་ཡངས་ཀྱི་འཆར་གཞི་དེར་རྗེས་སུ་ཡི་རངས་དང་རྒྱབ་སྐྱོར་ཡོད། འོན་ཀྱང། ང་ཚོའི་མངའ་སྡེའི་ནང་ད་ཆ་ཡོད་བཞིན་པའི་དམ་དྲག་ལྷོད་ཡངས་བཏང་མ་བཏང་དེ་མངའ་སྡེ་སོ་སོའི་གནས་སྟངས་ལ་རག་ལུས་པ་རེད། ཡང་དེ་རྗེས་ལྷོད་ཡངས་རིམ་པ་གསུམ་པའི་བརྒྱུད་མི་བརྒྱ་ཙམ་འདུ་འཛོམས་བྱེད་ཆོག་པ་དང་ལས་མི་མང་ཆེ་བ་ལས་ཀར་བསྐྱོད་འགོ་ཚུགས་པ། ཁྱིམ་མཚེས་རྒྱལ་ཁབ་ནེའུ་ཙི་ལན་ལ་ཕྱི་སྐྱོད་ཆོག་པ། མངའ་སྡེ་བར་འགྲིམ་འགྲུལ་ཆོག་པ་སོགས་ཡིན་འདུག་རྒྱལ་ཡོངས་བློན་ཆེན་ལྷན་ཚོགས་ཀྱིས་བདུན་ཕྲག་གསུམ་རེའི་ནང་ཞིབ་འཇུག་གནང་ནས་རིམ་བཞིན་བསྒྱུར་བཅོས་གནང་འཆར་ཡོད་འདུག་ཁྱིམ་མཚེས་རྒྱལ་ཁབ་ནེའུ་ཙི་ལན་ཕུད་པའི་ཕྱིའི་རྒྱལ་ཁབ་གཞན་ལ་སྐྱོད་ཐུབ་པར་དུས་ཚོད་ཅུང་མང་བ་འགོར་གྱི་ཡོད་པ་མ་ཟད། འགྲུལ་བཞུད་ཆོག་སྐབས་ཕྱིའི་རྒྱལ་ཁབ་ནས་ཡོང་མཁན་རྣམས་ལ་དམ་དྲག་ཤུགས་ཆེན་གནང་འཆར་ཡོད་འདུག་ཨོ་སི་ཀྲི་ལི་ཡའི་སྤྱི་ཁྱབ་སྨན་དོན་འགན་འཛིན Brendan Murphy མཆོག་གིས་མི་དམངས་རྣམས་ལ་མུ་མཐུད་སྤྱི་ཚོགས་རྒྱང་བཀྱེད་ཀྱི་སྒྲིག་སྲོལ་ལག་བསྟར་གནང་རོགས་ཞེས་སྐུལ་མ་གནང་དོན། ང་ཚོར་ད་ཆ་རྒྱལ་ཁབ་གཞན་དང་མི་འདྲ་བར་ནད་པ་གསར་པ་ཐོན་མཁན་གྲངས་ཉུང་ཤས་ཡིན། འོན་ཀྱང་ང་ཚོས་ལྷོད་ཡངས་ཤོར་ན་གློ་བུར་དུ་ནད་པ་གྲངས་ཚད་འཕར་བའི་ཉེན་ཁ་ཡོད། དེར་བརྟེན། ང་ཚོ་ཚང་མས་ཁུར་བླངས་ནས། ཕྱི་ནང་ལ་སྤྱི་ཚོགས་རྒྱང་བཀྱེད་ལག་བསྟར་གནང་དགོས་ལ། ནད་འགོག་ཆེད་གཙང་སྦྲ་མུ་མཐུད་གནང་དགོས། དེ་བཞིན་སྤྱི་ཁྱབ་འགན་འཛིན་མར་ཧྥི་མཆོག་གིས་མི་སུ་ཞིག་ལ་ནད་རྟགས་ཆེ་ཆུང་ག་འདྲ་ཡོད་ན་ཡང་ངེས་པར་དུ་ཏོག་དབྱིབས་ནད་དུག་ཡོད་མེད་བརྟག་དཔྱད་གནང་རོགས་ཞེས་རེ་སྐུལ་ཞུས་ཡོད་འདུག་ད་བར་ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་རིམས་ནད་ཕོག་མཁན་མི་ཁྱོན་བསྡོམས་བདུན་སྟོང་ཙམ་བྱུང་ཡོད་ལ་ནད་པ་དགུ་བཅུ་གོ་བདུན་ཙམ་འདས་གྲོངས་སུ་ཕྱིན་ཡོད་འདུག། གནས་ཚུལ་དེ་ནི SBS གི་གསར་འགོད་པ Peggy Giakoumelos ལགས་ཀྱིས་ཕྱོགས་སྒྲིག་གནང་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།
sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།